སོགས་རེད། བྱ་བ་དེའི་ཆེད་དུ་ཡོད་དེ་ཧ། ཁག་པོ་ཁག་པོ་རེད་བ། དེ་འདྲས་སོང་ན་ད་ག་ཞིག་ལོ་གཞོན་དུས་རྩ་ཆེ། སྒྲུབ་ན། ཕན་ཐོགས་ཡོད་ས་རེད་བསམ་འདུག། དེ་འདྲས་རེད། ད་དེ་འདྲས་སོང་འདི་སྒྲུབ་ཡས་ལ་ད་དཔེར་ན། སྤྱིར་བཏང་དབྱངས་ཅན་མ་དེ་ལ་རིགས་མང་པོ་ཞིག་ད་ཡོད་ས་རེད་དེ་ཡིན་ན་ཡང་སྤྱི་ཡི་ཆ་ནས་ད་ང་རང་ཚོ་དེ་འདྲ་ལྷ་མོ་དབྱངས་ཅན་མ། དཔེར་ན་ཤེས་རབ་སྒྲུབ་སྐོར་ཞེས་ཟེར་དེ།

དེ་གར་སོ་རེད། ཐ་མའི་དེ་འདྲའི། ག་རེ་ཟེར་ང་ཚོ་ཀུན་སྤྱོད་དེ་ཚོ་ལ། བཟའ་བཏུང་གི་དེ་དེ་ལ། དཀའ་ངལ་འདུག་ན་དེ་འདྲའི་བྱས་ན་འགྲིག་གི་རེད་ཟེར། ཕལ་ཆེར་གསལ་ཁ་ཞིག་ཡོད་དགོས་འདུག་ཁོ་ལ་དེ་འདྲའི་གསལ་ཁ། རྩ་བ་ཉིད་ནས་མི་འདུག་བ་དཔེ། ཁོ་རང། འདི་བསྙེན་པ་མཐར་མ་ཕྱིན་བར་དུ་ལ། གཙང་སྦྲ་དང། བཟའ་བཏུང་གི་རིགས་དེ་ལ་བས་མཐའ། མི་ཆོག་པ་མང་པོ་བྱེད་ཡོད་ཟ་མི་རུང་བའི་རིགས་དེ། དེ་དཔེ་རྩ་བ་ཉིད་ནས་ཆོག་གི་མ་རེད་ཟེར་བས་མཐའ་ཞིག་གསུངས་འདུག་བ། དེ་སོང་དུས་ཙང་ད་གང་ལྟར། འདི་བསྙེན་པ་དེ་སྐྱེལ་དུས།

ཞེས་བྱ་བ་རེད་བ་དང་ཡང་དེའི་དུས་ཚོད་དེ་ཁོ་རང་ཡང་ད་ཁོ་རང་ཡང་ང་རང་ཚོའི་ག་རེ་ཟེར་གཡོ་སྒྱུ་བྱས་ནས་དེ་འདྲས་མ་ཡིན་པ་ཞིག་ཁོ་རང་དུས་ཁོ་རང་དགོས་ངེས་ཞིག་པའི་དུས་ཚོད་ཅེས་ར་འོ་དེ་གཉིས་གཉིས་ཕུད་པའི། དེ་མ་གཏོགས་དེ་ནི་ཉིན་མཚན་གྱི་ཆ་ནས་ད་ཆུ་ཚོད་ཆ་ནས་ཉི་ཤུ་རྩ་བཞི་རེད་དེའི་ནང་ནས་དུས་ཚོད་དེ་གཉིས་ཕུད་པའི་ལྷག་མ་དེ་གང་ཡིན་པ་དེ་ལ་འབད་དེ་བསྙེན་པ་བཏང་དགོས་ཡ་གཅིག་ལ་ཨ་ནི་དེ་འདྲས་ཟླ་བ་གསུམ་ཙམ་སོང་ན།